གཉེན་སྡུག་པ་དང་བྲལ་བའི་སྡུག་བསྔལ། འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པའི་སྡུག་བསྔལ། ལྷ་མ་ཡིན་དེ་ལ་ནི་ཕྲག་དོག་བྱེད་སྡུག་བསྔལ། ལྷ་ལ་ཕྲག་དོག་བྱེད་པའི་སྡུག་བསྔལ། དེ་ནས་ལྷ་དང་འཐབ་པ་དེ་ཡིས་ནི་གཅིག་གིས་གཅིག་བསད་གཅིག་གིས་གཅིག་བསད། འོ་ཚོད་གྱིས་དེ་ཀུན་ལ་ཚུར་དཀོན་ཐོགས་སུ་ནི་ཀུན་ལ་མཐོང་རྒྱུ་མེད་པའི་རི་སུལ་སྡུག་བསྔལ། འདོད་ལྷ་ཡི་སྡུག་བསྔལ་དེ་ལ་ནི་འདོད་ལྷ་རྣམས་ཀྱིས་གནས་ནས། དེ་ནས་སྤེལ་བ་ལ་སོགས་པ་དང། འདོད་པ་ཆེ་བ་ལ་སོགས་པ་སོགས་སྟོང་གཟུགས་རྣམ་པ་གང་ཡིན་སྡུག་བསྔལ་དང། འཆི་ལྟས་འཕོ་བའི་སྡུག་བསྔལ་དང་དེ་སོགས་དྲངས་ཏེ་ཡིན་པ་རེད། ད་ཁམས་གོང་མ་གཉིས་ལ་དེ་ལྟ་བུའི་སྡུག་བསྔལ་ཡོད་མ་རེད་དེ་ཡིན་ནའི་འདུས་བྱས་མི་རྟག་པ་ཡིན་པ་དང། དེ་ནས་བདེ་བ་ལ་ཡིད་བརྟན་མེད་པ། སྐད་ཅིག་སྐད་ཅིག་ནས་འཇིག་འགྲོ་བའི་གནས་འོག་མར་ལྷུང་བའི་སྡུག་བསྔལ་དེ་ལྟ་བུ་ཡོད་རེད་ཟེར། ད་སྡུག་བསྔལ་དྲུག་བསམ་ཚུལ་སུད་ཡིན་པའི།

གྲོགས་ཞེས་བཤད་ལ་ཡིད་བརྟན་རུང་བ་སྔོན་སོང་སྔོན་ཆད་སོ། སྔོན་ཆད་ལྷ་ཡི་གོས་བཟང་ཅི་རྩ་ནག་ཆུང་བདུད་རྩི་རོ་བཅུད་དང་མི་ཡི་གནས་ན་གོས་བཟང་སྤྱོད་དང་བཟའ་བཏུང་སྤྱོད་དང་གྲོགས་བསྟེན་སོགས་འདོད་པའི་ཡོན་ཏན་ལྔ་ལ་སྤྱོད་པའི་གྲངས་དེ་རྡུལ་དང་རང་ཚོགས་ཀྱང་ཕྱི་ཕྱིར་སྲེད་འཕེལ་སྡུག་བསྔལ་མང་འདྲེན་ངོམས་མེད་སྡུག་བསྔལ་དེ་རེ་སྐྱོ། ད་ངོམས་པ་མེད་པའི་སྡུག་བསྔལ་ཟེར་ག་ཚད་སྤྱོད་པ་ཡིན་ནས་དེ་ཙམ་གྱིས་དེ་ལས་ད

ཕ་ང་སུ་མི་གཅིག་ཅེས་གྲས་ཀྱི་ནི་ངུ་དུས་ཡ་དེ་མཆི་མ་དེ་ཡ་ས་གྱི་ཡིན་ན་རྒྱ་མཚོ་ཆེན་པོ་ལས་ཀྱང་ལྷག་ཟིག་ཅིག་བྱས་ཚར་བ་རེད་ཟེར། ད་ལྟ་ཡི་སྐྱོད་སུ། ད་ལྟ། དེ་ལྟར་སྐྱོད་སུ་བགྱིད་པ་མིན་གྱི་ཡི་དེ་ལྕགས་ལས། ལྕགས་ལས་གྱེས་སོ་གྱིས་ཟེར། ས་གཞི་ཆོད་དེ་བགྱིད་པ་གྱིས་ནི་དེ་ལས་ཤུག་འབྲུ་ཡི། ཆེ་ཆུང་ཙམ། རི་ལུ་བྱས་པའི་རབ་ཏུ་སྟོང་གི་བྱེ་བ་གཅིག་གིས་མ་ཡི་ཡང་ཐོག་མེད་མཐའ་ནི་མི་མངོན་གསུངས་ན། དེ་ནའང་ཐོག་མ་མེད་པ་ནས། སེམས་དེ་ཉིང་མཚམས་སྦྱར་བའི་མཐའ་ནི་གང་གིས་མངོན་ནུས་ལེགས་པར་སོམས། ད་ང་ཚོ། གཅིག་གི་མ་བྱས་པ་ཁོ་རང་རང་ལ་ཡང་དེ་ནས་ས་ཆེན་པོ། ས་ཆེན་པོ་དེ་རི་ལུ་གྲོང་ཁྱེར་བ་ནི་དེ་ཡི་མ་དེ་ཡི་མ་ཟེར་ནས་དེ་ཡི་མ་ཡི་དེ་ཡི་མ་དེ་ཡི་མ་དེ་ཡི་མ་ཟེར་གྱི་ཡིན་ན་ས་ཆེན་པོ་གང་ག་རྫོགས་འགྲོ་གི་རེད་དེ་མ་ཡི་ཐོག་མཐའ་ཟེར་གྱི་དེ་ཐུག་ཡ་རྒྱུ་ནི་ཡོད་མ་རེད། ད་སྡུག་བསྔལ་གསུམ་བསམ་ཚུལ་དེ་རེད་སྡུག་བསྔལ་གསུམ་བསམ་ཚུལ་ནི་དེ་ལྟར་སྡུག་བསྔལ་སྡུག་བསྔལ་གྱིས་ནི་ལུས་སེམས་མནར་བ་ཙམ་མ་ཟད་འཁོར་བའི་གནས་ན་ཟག་བཅས་ཚོར་བའི་བདེ་བ་སྣང་བ་ཐམས་ཅད་ཀྱང་སྡུག་བསྔལ་འགགས་ལ་བདེ་བར་སྣང་ལས་ངོ་བོ་ཉིད་ཀྱི་བདེ་མེད་ཞེས་ཡིན་ཟེར། ད་སྡུག་བསྔལ་གྱི་སྡུག་བསྔལ་ཟེར་དེ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་ཡི་སྟེང་དུ་ད་ང་རང་ཚོ། ཚ་གྲང་དང། བཀྲེས་སྐོམ་ལ་སོགས་པ། འོ་དེ་འདྲ་བྱེད་ཀྱི་སྡུག་བསྔལ་ན་ཚ་ལ་སོགས་པ་ཡོང་འདི་ཁེ། དགྲ་མི་འདོད་པ་དང་ཕྲད་པ། གཏམ་མི་སྙན་པ་གོ་བ། སྨྲེ་སྔགས་ཡིད་དུ་མི་འོང་བ་དངོས་པོ་ཐོབ་པ། འོ་དེ་ཚོ་གྲངས་ཀྱི་སྒོ་ནས་སྡུག་བསྔལ་གྱི་སྡུག་བསྔལ་ཟེར་དེ་རེད་བ།

ཁུར་ཆེན་པོ་བྱས་རང་གིས་ཁུག་ཁུར་ཚར་ཞོག་དེ་ནི་སྐྱིད་པོ་ཁྱོན་ནས་ཡོང་མི་འདུག་རྡོག་སྒྲིལ་གྱིས་ཁེ་གོ་བཅོམ་སོང་ན་འོ་དེ་ཉེར་ལེན་གྱི་ཕུང་པོ་ཟེར་མཁན་དེ་དེ་རེད། ཉེར་ལེན་ཕུང་འདིའང་ཇི་སྲིད་བཟུང་དགོས་དེ་སྲིད་བདེ་བའི་སྐབས་མེད་དེ། ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་བཟུང་ཁུག་ཚར་ཞོག་དེ་ནི་སྐྱིད་པོ་ཁྱོན་ནས་ཡོང་མི་འདུག་ག་དེ་ནི་ཁོའི་སྡུག་བསྔལ་རྐྱང་རྐྱང་རེད། ཕུང་པོ་དེ་ནི་ལས་དང་ཉོན་མོངས་སྔ་མའི་གཞན་དབང་དུ་གྱུར་ཅིང་ཕྱི་མའི་སྡུག་བསྔལ་ཉོན་མོངས་ཀུན་གྱི་ས་བོན་རྒྱུ་ཆ་དང་ལྡན་པས། ཚེ་རབས་ཕྱི་མའི་སྐྱེ་སོགས་དང་ནི་སྡུག་བསྔལ་ཀུན་ཀྱང་འདྲེན་དེ་བཞིན་ཚེ་འདི་སྐྱེ་རྒ་ན་འཆི་སོགས་ཀྱི་སྡུག་བསྔལ་ཡོངས་ཀྱི་རྟེན་དུ་གྱུར་སྡུག་བསྔལ་དང་ནི་འགྱུར་བའི་སྡུག་བསྔལ་ཆུ་ལས་ཆུ་བུར་ཚུལ་གྱིས་སྐྱེས། གྲུབ་ཙམ་ཉིད་ནས་ལས་ཉོན་དབང་གྱུར་བདེ་མེད་སྡུག་བསྔལ་རང་བཞིན་ནོ། དེ་ཕྱིར་ཕུང་པོ་སྡུག་བསྔལ་ཀུན་སེལ་ཞི་བའི་མཆོག་དེ་མ་ཐོབ་ན་ཁམས་གསུམ་རིགས་དྲུག་གང་དུ་སྐྱེས་ཀྱང་ཁམས་གསུམ་རིགས་དྲུག་གང་དུ་སྐྱེས་ཀྱང་ཚེར་མའི་དོང་དུ་གནས་པ་བཞིན་སྡུག་བསྔལ་གསུམ་གྱིས།

འོ་དེ་ལྟ་བུའི་སྡུག་བསྔལ་དེ་ཡོངས་སུ་མྱོང་བའི་དགའ་བ་ཐོབ་བོ་རེད། རྩ་བ་དེ་དགའ་བ་ཐོབ་ཀྱི་འདུག་ད་དེ་ཀུན་ལས་ཨ་ནི་ཀུན་འབྱུང་ཟིན་གྱི་དེ་ལས་ཐོབ་ནས། ཉོན་མོངས་པ་དེ་ལས་ཟིན་གྱི་དེ་གཉིས་གཉིས་ལས་ཐོབ་བོ་དེ་ཞིག་ཡོད་རེད། དེ་དག་རང་དབང་མེད་པར་རི་ཁྲོད་དུ། དགའ་མི་རྟག་པོ་རྟག་ཏུ་རོལ་ཁོ་ནས་སྡུག་བསྔལ་གསུམ་གྱི་བར་གསུམ་མེད་པ་ནི་སྣང་བ་དེ་ཡི་རྒྱུ་ནི་ཅི་ཡིན་ན་ཐོག་མ་མེད་ནས་གཉིད་ཀྱིས་འཕུར་ནས་པའི་ངག་འོག་མྱོས་པའི་མདངས་ཚིག་དོན་ཕྱི་བདེ། མདའ་བཞིའི་རིས་སུ་བཅད་ནས་ཆགས་འདུག་ཅིག་དེ་ཡི་ལས་ས། ལས་དེས་འཁོར་བར་འཁོར་དེ་ཕྱིར་བདག་འཛིན་དེ་ཉིད་མ་བཟློག་ན་སྲིད་ལས་མི་འདའ་དེ་ཡང་བདག་མེད་པ་རྟོགས་པའི་ཤེས་རབ་ཀྱིས་ནི་བཟློག་དགོས་ཕྱིར་ལྷག་པའི་ཤེས་རབ། བསླབ་པ་བསྐྱེད་པར་བྱ། ཧཱུྃ་དེ་ཡིན་ཙང་སྡུག་བསྔལ་དེ་དག་འདོད་ཀྱི་མི་འདུག་ན་སྡུག་བསྔལ་གྱི་རྒྱུ་དེ་ངོས་འཛིན་བྱེད་དགོས་རེད། སྡུག་བསྔལ་གྱི་རྒྱུ་དེ་ག་རེ་རེད་ཟེར་ན་ནི་ལས་དང་ཉོན་མོངས་གཉིས་པོ་དེ་རེད། དེའི་ནང་ནས་གཙོ་ཆེ་ཤོས་དེ་ཉོན་མོངས་དེ་ཡིན་པ་རེད། ཉོན་མོངས་ཟེར་མཁན་དེ། ཉོན་མོངས་ཟེར་མཁན་དེ་ང་རང་ཚོ་དུས་རྒྱུན་དུ་ཡོད་ཡོད་པ་ཁོ་རང་ལ། འདོད་ཆགས་ཞེ་སྡང་ཁོང་ཁྲོ་ང་རྒྱལ་མ་རིག་པ་ཐེ་ཚོམ་ཉོན་མོངས་ཅན་ལྟ་བ་ཉོན་མོངས་ཅན་ཟེར་ནས་ང་རང་ཚོ་རྒྱུད་ལ་དཔེ། ཚང་ཁ་ཤིག་ཤིག་ཅིག་འདི་ཡོད་རེད་བ། ཉོན་མོངས་པ་དེ། ཨོ་ཉོན་མོངས་པ་དེ་མ་སྤོང་ཚར་ཞོག་གོ་དེ་ཁོ། ལས་དེ་ཁོ་རང་རང་དབང་མེད་པ་ཅིག་བསགས་འོང་བ་རེད། ལས་བསགས་ཚར་སོང་ན་དེ་ནས་ཁོ་རང་སྐྱེ་བ་ལེན་དགོས་པ། ཨ། དེ་འདྲ་ཡིན་ཙང་ཨ་ནི་ཉོན་མོངས་པ་དེ་སྤོང་ཡག་གི་ཐབས་ཤེས་གཙོ་བོ་འགྲམ་དེ་ག་རེ་དགོས་རེད་ཟེར་ན། ཉོན་མོངས་པ་ཐམས་ཅད་ཀྱི་ནང་ནས་མ་རིག་པ་དེ་སྤོང་བའི་ཐབས་ཤེས་བྱེད་དགོས་རེད། མ་རིག་པ་དེ་སྤོང་བའི་དེ་ཡི་ན་སུས་སྤང་དགོས་རེད་ཟེར་ན་བདག་མེད་རྟོགས་པའི་ཤེས་རབ་ཀྱིས་སྤོང་དགོས་རེད། དེ་ཡིན་ཙང་ཤེས་རབ་ཀྱི་བསླབ་པ་དེ་ཉམས་སུ་ལེན་དགོས་རེད། དེ་ཡང་རང་སེམས་བྱིས་པ་གཅིག་ཡིན་ན།

བྱིང་བ་རྣམ་པར་གཡེང་བའི་སྐྱོན་སྤངས་ནས་ཟེར་ན་ཡིད་ཀྱི་ནི་བྱིང་བ་དང་རྒོད་པ་ལ་སོགས་པ་སྤངས་ཀྱི་ནི་ཏིང་ངེ་འཛིན་བརྟན་པོ་ཅན་ནི་གནས་འདི་ཀའི་དེའོ་དེ་ལ་བརྟེན་ནས་ཤེས་རབ་ཀྱི་བསླབ་པ་དེ་ཡོང་དགོས་མ་གཏོགས་དེ་མེད་ན་ཤེས་རབ་ཀྱི་བསླབ་པ་ཡོང་ཐུབ་བོ་མ་རེད། འོ་དེ་ཏིང་ངེ་འཛིན་གྱི་བསླབ་པ་དགོས་པའི་རྒྱུ་མཚན་དེ་རེད། དེ་ནས། ཏིང་འཛིན་དེ་ཡང་དྲན་ཤེས་བག་ཡོད་དང་བྲལ་ལ་ནམ་ཡང་སྐྱེ་བ་མི་སྲིད་ཕྱིར་དྲན་ཤེས་བརྟན་པོས་སྒོ་གསུམ་ལེགས་སྡོམ་པའི་ལྷག་པའི་ཚུལ་ཁྲིམས་བསླབ་དང་ལྡན་པ་དགོས།

དགེ་བསྙེན་གྱི་སྡོམ་པ། དགེ་ཚུལ་སློང་གི་སྡོམ་པ། དེ་འདྲ་སློང་བྱས་ནས་ད་ལྟུང་བ་འབྱུང་བའི་སྒོ་བཞི་ཟེར་དུས་ངོ་ཤེས་དགོས་རེད། ལྟུང་བ་འབྱུང་མ་འབྱུང་བཅས་བཀག་ནས། ད་ང་ཚོ་ཁང་པ་ཚོ་ལ་སྒོ་བཞི་ཡོད་པ་ཡིན་ན་སྒོ། སྒང་ག་བརྒྱབ་བཞག་གི་ཡིན་ན་ནི་ནང་ལོགས་ག་གས་ཡོང་ཐུབ་མ་རེད་བ། སྒོ་བཞི་པོ་དེ་བཀག་མ་ཐུབ་ན་ནི་སྒོ་ག་བ་ཡོང་འགྲོ་ཡིན་པས་ཧ་གོ་མ་རེད་བ་འདྲ་སྟེ། དེའི་ས་ང་ཚོ་ལ་ལྟུང་བ་འབྱུང་བའི་སྒོ་བཞི་ཟེར་རྒྱུ་རེད། ལྟུང་བ་འབྱུང་བའི་སྒོ་བཞི་ཡིན་ན་ནི། མི་ཤེས་པའི་ལྟུང་བ་འབྱུང་བའི་སྒོ་ཟེར་དེ་ལྟུང་བ་ཧ་མ་གོ་བྱས།

ལྕགས་རི་འགྲམ་དུ་བརྒྱབ། དེ་འདྲ་བྱས་ཏེ་ཁོ་ཀུ་ཤུའི་སྡོང་པོ་ལ་སྐྱོན་མ་བྱེད་ཀྱི་ཆེད་དུ་རེད་མ་གཏོགས་གཞན་ཁོ་ཚོ་དགོས་ཡ་ཡོད་མི་འདུག་བ། འོ་དེ་ནང་བཞིན་བྱས་བྱས་ནས་སངས་རྒྱས་ཀྱི་བཅས་རྐྱང་གི་ཁ་ན་མ་ཐོ་བ་དེ་ཚོ་རང་བཞིན་གྱི་ཁ་ན་མ་ཐོ་བ་དེ་ཚོ་སྲུང་བའི་ཆེད་དུ་བཅས་རྐྱང་གི་ཁ་ན་མ་ཐོ་བ་དཔེར་ན་རྩྭ་རྔ་མི་ཆོག་ཟེར་ཡ་རེད་མ་གཏོགས་དེ་ནས་ད་ག་ནང་བཞིན་ས་རྐོ་མི་ཆོག་ཟེར་ཡ་རེད་མ་གཏོགས་དེ་འདྲ་བྱས་ཏེ་དེ་ཡིན་པ་རེད། གཞན། གནས་སྐབས་ཀྱི་རྟགས་དེ་ཀུན་ལ་ཆོས་ཟེར་གྱི་མིན་པའི་བཟོ་ལྟ་དེ། ཆོས་མིན་པའི་བཟོ་ལྟ་རྣམས་དེ་འདྲ་སྤྱི་བོར་བ། འོ་དེ་ས་དེ་ཚོ་གལ་ཆེན་མ་རེད་ད། བཅོམ་ལྡན་འདས་ཀྱིས་བཅས་དགོས་ཡ་མི་འདུག་གསུངས་སོ་ན་མི་བྱེད་ཅེས། དེ་བྱས་པ་ཡིན་ན་ཁྱད་གསོད་ཀྱི་ལྟུང་བ་འབྱུང་བ་སེམས་ཀྱིས་བྱུང་བ་རེད། ས་ལྟུང་བ་འབྱུང་བའི་སྒོ་བཞི་ཟེར་དུས་དེ་རེད་གསུངས། མི་ཤེས་པའི་ལྟུང་བ་འབྱུང་བའི་སྒོ། བག་མེད་པའི་ལྟུང་བ་འབྱུང་བའི་སྒོ། ཉོན་མོངས་མང་བའི་ལྟུང་བ་འབྱུང་བའི་སྒོ་ཁྱད་གསོད་ཀྱི་ལྟུང་བ་འབྱུང་བའི་སྒོ།

གསུངས་ཚུལ་ནི། དེ་ལྟར་བསླབ་པ་གསུམ་ལ་ལེགས་བསླབས་ན་རང་ཉིད་སྲིད་པའི་མཚོ་ལས་གྲོལ་མོད་ཀྱང། སེམས་ཅན་འཁོར་བར་མནར་ལ། སེམས་ཅན་འཁོར་བར་མནར་ལ་མི་སེམས་པར་རང་ཉིད་དེ་ལས་གྲོལ་ཕྱིར་བརྩོན་པ་ནི། མ་རྒན་བཙོན་རར་ཚུད་པ་ཡལ་བོར་ནས་རང་ཉིད་གཅིག་ཐར་བྱེད་པ་ཇི་བཞིན་དུ་དེ་ལས་ཁྲེལ་གཞུང་ཆུང་བ་སུ་ཞིག་ཡོད། འོ་དེ་འདྲ་བྱས་ནས་ད་སྐྱེས་བུ་ཆེན་པོ་ལ་འཇོག་དགོས། སྐྱེས་བུ་ཆེན་པོ་ལ་འཇུག་དགོས་པའི་རྒྱུ་མཚན་དེ་ག་བ་ཐུག་རེད་ཟེར་ན། སྐྱེས་བུ་ཆེན་པོ་ལ་མ་འཇུག་ན། སྐྱེས་བུ་ཆེན་པོ་ལ་མ་འབྱོར་ན་ནི་རང་ཉིད་སྐྱེས་བུ་ནི་འཁོར་བའི་སྡུག་བསྔལ་ལ་ཡ་ཐག་ཙམ་གྱིས་ལ་ནི་འགྲིག་གི་མ་རེད། རང་དོན་ཡང་ཐག་མི་ཆད་གཞན་དོན་ཡང་ཐག་མི་ཆད། དེ་ཙམ་གྱིས་མ་ཟད་མ་འགའི་སེམས་ཅན་ཐམས་ཅད་རང་ལ་དྲན་གྱིས་སྤྱོད་པ་རེད་པས་ཡལ་བར་རྟོགས་ཀྱིས་ནི་རང་སྐྱེས་བུ་སྐྱེས་ཐག་བཅད་པ་ཡིན་ན་འཁྲིག་སྦྱོང་ཆུང་བ་འགྲམ་གྱི་རེད། འཁྲིག་སྦྱོང་ཆུང་བ་འགྲམ་གྱི་རེད། དེ་ལས་སྒྲུབ་ཁག་དག་གིས་གྲོལ་བར་བྱ། སེམས་སྙོམས་པ་འགྲོ་ཚུལ་ཟད་དང་བཏང་སྙོམས་འགྲོ་ཚུལ་དེ་རེད།

ད་ལྟ་སྒྲ་སྒྲོག་གནང་བ་དེ་དག་ཀྱང་སྔོན་ཚེ་ལས་བཀྲམ་དུ་མང་དུ་མ་བྱས་ཏེ། འོ་མས་སུ་ཞིག་བརྩེ་བ་སྤྱོད་པ་སོགས་ཕན་པར་འགྲོ་ཕྱིར་གནོད་པ་བཀོད་ལེགས་སྐྱབས། ད་ལྟ་ཉིད་དུ་གནང་བའི་དེ་བཀོད་ཀྱང་སྔོན་ཚེ་སྒྲ་ཡི་དྭངས་མ་བརྒྱུད་ནས་ནི་སྲོད་དང་འབྲེལ་པའི་གསོན་པོ་ཟ་བ་ཡང་ལས་བཀྲམ་དུ་མ་བྱས་པ་ཉིད་དུ་སོ། ད་ལྟ་བག་མ་གནང་བ་དེ་དག་ཀྱང་ཚེ་རབས་དུ་མར་སྒྲ། སྤང་བར་བྱ། ད་ནི་ཆགས་སྡང་རིས་སུ་མི་གཅོད་པར་ཐམས་ཅད་རང་གི་གཉེན་དུ་སེམས་སྙོམས་གྱིས། གལ་ཏེ་དགྲ་གཉེན་ངེས་པ་མེད་པའི་ཕྱིར་གནོད་པ་བྱ་དང་ཕན་པ་སྒྲུབ་པ་ནི་གང་ཡང་མེད། གང་ཡང་མེད་དེ་བཏང་སྙོམས་སུ་སྡོད་པ། རིགས་སོ་སྙམ་ན་དེ་ནི་རིགས་མིན་ཏེ་སྔོན་ཚེ་དགྲར་གྱུར་བཀོན་ནས་འཚེ་བ་ནི་ཕ་མར་མ་ཤེས། འཁྲུལ་པའི་དོན། ཆེན་པོ་དེ་འདྲ་བརྩི་དགོས་མ་རེད། དོན་ཆེན་རེད། ད་སྒོར་མོ་སྟོང་ལྔ་སོར་མེད་ཁྱིམ་སུ་མེད་པ། བདག་ནི་ཆབ་མདོ་རིས་སུ་མི་བརྗོད་པར་མཐོང་ཆོས་རང་གི་ཉིད་དུ་སེམས་མྱོང་ཅིག་གལ་ཏེ་བདག་ཉིད་ཉེས་པ་མེད་པའི་ཕྱིར་གནོད་པ་བྱ་དང་སྟོན་པ་སྒྲུབ་པ་ནི་གང་ཡང་མེད་རེ་སྟོང་ཉུང་ཤུགས་འདོད་པ་རེ་སོང་ཉོན་ན་དེ་ནི་རིས་མེད་དེ། སྔོ་ཚེ་སྒྲ་བསྒྱུར་ཀུན་ནས་འཚེ་བ་ནི་ཕ་མ་མ་ཤི་འཁྲུལ་པའི་འཁྲུལ་མེད་རེ། སྔོ་ཚེ་མྱི་འགྱུར། ཕན་པ་སྒྲུབ་པ་ནི་དོན་ལ་གནས་ཕྱིར་ཕན་ལན་ཅིས་མི་བྱ། ཨོ་དེ་ཡི་བཏང་སྙོམས་སྒྲུབ་པ་དེར་ང་ཚོ་དགྲ་ཟེར་མཁན་དགྲ་ཡིན་པ་མེད་པ། གཉེན་ཟེར་མཁན་དེ་གཉེན་ཡིན་པ་མེད་པ། དགྲ་ཡིན་ཟེར་མཁན་དེ་ཚོ་ཨ་མ་ང་ཚོ་ལ་ནི། སྐྱེ་བ་མང་པོའི་བར་དུ་ང་ཚོ་བསྐྱངས་ཚར་བ་དེ་འདྲ་ཡིན་པ་རེད། གཉེན་ཡིན་ཟེར་མཁན་དེས་སྐྱེ་བ་མང་པོའི་བར་དུ་ང་ཚོ་ལ་དགྲ་མང་པོ་བྱས་ཚར་རེད། ཕར་ཚུར་གསོད་རེས་མང་པོ་བྱས་ཚར་ཡོད་ལ་དགྲ་ཟེར་མཁན་དེ་དགྲ་ཡིན་པའི་ངེས་པ་དང་གཉེན་ཡིན་ན་གཉེན་ཡིན་པའི་ངེས་པ་ཡོད་མ་རེད། དེ་བས་སེམས་ཅན་ཐམས་ཅད་ངའི་གཅེས་པ་གཅིག་རྐྱང་རེད་གསུངས་པས། ད་མར་ཤེས་སྒོམ་ཚུལ་ནི་འོ་ན་སེམས་ཅན་ཐམས་ཅད་དོན་དུ་ན་རང་གི་མ་རུ་བརྗོད་པ་ཅི་ཞེ་ན་རང་གི་སྐྱེ་བ་ཐོག་མའི་མཐའ་མེད་པར།

གྲངས་མེད་བྱེད་པའི་བྱེད་རྩ་རེད། གསུང་ཆོས་ལོངས་སྐྱེས་སྒྲུབ་པ་དེ་བས་ན་འགྲོ་བ་དེ་དག་བདག་གི་མ་འབྱོར་བར་འགྱོད་ཚུལ་དེ་ན་ཚེ་འདི་ཕ་མ་ཡང་ཤི་ནས་ངོ་མའི་ཤི་ལྟར་འགྲོ་དགོས་ཀྱང་ཅི་ཞིག་སྤངས་པའི་ངོ་མ་ཤི་མ་གཏོགས་དོན་དུ་བྲན་གྱིས་བསྐྱོན་པའི་མ་ཤ་སྟག་ཟད། ད་བྲན་འདྲེ་སྒོམ་ཚུལ་དེར་ཡང་ན་བྲན་གྱིས་ཇི་ལྟར་བསྐྱོན་ཡོད་ན་དེ་ཡང་ཚེ་འདི་མ་འགྱེས་དེ་ཉིད་ཀྱིས་དང་པོ་ཁོ་ཚོ་བདག་གུས་ངོ་ཆོས་བདག་གུས་ངོ་ཆོས།

ང་ཡི་བུ་ཞེས་སྲུ་མོ་བཅུ་ཡིས་དབྱེ། བརྩི་སྲེད་ཀྱིས་ཀྱང་བྱམས་པའི་མིག་གིས་བལྟ། གཉིས་པའི་མེ་ནི་སྦེད་བྱེད་མཛོད་ཅིག་སྲུ། མེ་ཆུའི་གཡང་ས་བརྗིད་པ་ལས་ཀྱང་ཆེ། བདག་ནི་ནང་ལས་མ་རང་ནང་བ་དང། བདག་ནི་ཤི་ལས་མ་རང་ཤི་ག་སོགས། གཉིས་ནི་བྱེད་པའི་བར་དུ་བྲིས་རེ་བྱེད། དེ་ནས་རིགས་ཀྱི་ནང་རུ་སྲུ་བའི་ཚེ། ཟ་ལོང་འཐུང་ལོང་འབྲུ་ལོང་སྦྲུལ་ལོང་སོགས། ཆ་དུས་གོས་དང་དཀྲིས་དུས་ཟས་གོང་གྱིས། བདེ་འདུས་སྐྱེས་སྦྲུལ། གཏན་དུ་སྐྱིད་སྒྲུབ་ནུས་ཚད་རང་གིས་བསྐྱངས་སྐྱོན་མི་ཕོག་པར་མཁོ་རྒྱུ་ཕངས་མེད་དུ། བདག་ལ་བྱིན་སོགས་ཕ་མ་དྲིན་ཆེ་ཞིང། ཤ་ཟ། ག་རེ་ཟེར་དགོས་ན་ཤ་ཐང་ཐང་བྱས་ནས་བསགས་བསགས་བསགས་བྱས་ནས་ནི་སོ་སོ་ཀྱི་ཕྲུ་གུ་དེ་འདྲ་ཡི་ནི་ཡར་ལངས་ཏེ་ཀུ་ལའི་ཕངས་སེམས་མེད་པ་ཞིག་གཏོང་ཐུབ་བོར་བ། ཚེ་འདི་ཁོ་ན་མ་ཟད་ཚེ་རབས་གཞན་མང་པོ་ཡང་ནི་དེ་འདྲ་དྲིན་གྱིས་བསྐྱངས། དེ་ཡིས་ཇི་ལྟར་དྲིན་གྱིས་བསྐྱངས་པ་བཞིན། རྒྱུད་ལྔའི་འགྲོ་བ་དེ་དག་ཀུན་གྱིས་ཀྱང་མ་རུ་གྱུར་པའི་གནས་སྐབས་ཐམས་ཅད་དུ། དེ་དེ་བཞིན་དུ་ཡང་ཡང་དྲིན་གྱིས་བསྐྱངས་སོ་ཡ། རང་གི་མ་དེ་ཚེ་འདི་ཡི་མ་དྲིན་གྱིས་བསྐྱངས་པ་ནང་བཞིན་བྱས་ནས། འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་ད་ག་ནང་བཞིན་རང་གི་མ་བྱས་པ་དེ་ཡི་ཚེ་ན་དེ་ལྟ་བུ་ནི་བཀའ་དྲིན་བསྐྱངས་པ་རེད། མི་ལས་གཞན་པའི་མངལ་སྐྱེས་སྒོང་སྐྱེས་ཅི་ཞིག་སྐྱེ་བར་གྱུར་པའི་སྐབས་ནའང་དེ་དག་གིས་རང་གི་ཤེས་ཚོད་ནུས་ཚོད་དང་བསྟུན་པའི་གནོད་སེལ་ཕན་པ་སྒྲུབ་པའང་དཔག་ཏུ་མེད།

ཕལ་ཆེར་བདེ་རྒྱུ་དགེ་བ་མི་ཤེས་ཤིང་ཤེས་པ་རྣམས་ཀྱང་བསྒྲུབ་པར་མི་བྱེད་ལ། བསྒྲུབས་ཀྱང་ཉོན་མོངས་དབང་གིས་བསྒྲུབ་མི་ནུས་དེ་ཕྱིར་མ་བྱས་ལས་དང་མི་འཕྲད་ཕྱིར། ངན་འགྲོ་རྣམས་ནི་རྟག་ཏུ་བདེ་བས་ཕོངས། བདེ་འགྲོ་རྣམས་ཀྱང་སྡུག་བསྔལ་བདེ་བས། བདེ་འགྲོ་རྣམས་ཀྱང་བདེ་བ་སྡུག་བསྔལ་རུ་མཐོང་ལས་ངོ་བོ་ཉིད་ཀྱི་བདེ་བས་དབེན། དེས་ན་དེ་དག་ཀུན་མཁྱེན་སངས་རྒྱས་ཀྱི་བདེ་བ་མཆོག་དང་དེ་ཡི་རྒྱུར་གྱུར་པའི་ལམ་བཟང་རྣམས་དང་ལྡན་ན་ཅི་མ་རུང་ལྡན་པར་གྱུར་ཅིག་འགྱུར་བར་བྱིན་གྱིས་རློབས། ད་སྙིང་རྗེ་སྒོམ་ཚུལ་དེ་ཡིན་པ་རེད། དེ་བཞིན་དེ་ཀུན་སྡུག་བསྔལ་མི་འདོད་ཀྱང། སྡུག་བསྔལ་མི་འདོད་ཀྱང་ཕལ་ཆེར་དེ་རྒྱུ་མི་དགེ་མི་ཤེས་ཤིང་ཤེས་ཀྱང་མི་སྤོང། སྤོང་ལ་ཞུགས་ན་ཡང་སྤོང་བར་མི་ནུས་མི་དགེ་ཉིད་སྤྱད་པས། ལས་ནི་བྱས་པ་ཆུད་མི་ཟ་བས་ཀྱང་དམྱལ་བ་རབ་ཏུ་ཚ་དང་གྲང་བས་གདུངས། ཡི་དྭགས་བཀྲེས་ཤིང་སྐོམ་པས་ཀུན་ཏུ་གཟིར་བས་དུད་འགྲོ་གསོད་བཀོལ་ཤིན་ཏུ་རྨོངས་པས་མནར་མི་རྣམས་སྐྱེ་རྒ་ན་འཆིའི་སྡུག་བསྔལ་འཁྲུགས། ལྷ་མིན་ཕྲག་དོག་རྩོད་འགྱེད་ལས་ཀྱིས་མནར་འདོད་ལྷ་འཆི་འཕོའི་མྱ་ངན་དྲག་པོས་ཁྱབ་གཟུགས་དང་གཟུགས་མེད་འདུ་བྱེད་སྡུག་བསྔལ་བཅིངས་དེས་ན་དེ་དག་སྡུག་བསྔལ་དེ་ཀུན་དང་དེ་ཡི་རྒྱུ་ཅི་ཉོན་མོངས་རྒྱུ་བཅས་དང། ཉོན་མོངས་རྒྱུ་བཅས་དེ་དག་ཐམས་ཅད་དང་བྲལ་ན་ཅི་མ་རུང་བྲལ་བར་གྱུར་ཅིག་དེ་ལྟར་བྱིན་གྱིས་རློབས་ཟེར་ལྷག་བསམ་སྒོམ་ཚུལ་ནི། ད་ལྷག་བསམ་ཟེར་མཁན་དེ་དང་སྙིང་རྗེ་ཟེར་དེ་ང་ཚོ་སྙིང་རྗེ་ཟེར་མཁན་དེ། ཨ་མ་གཅིག་གིས། བུ་དེ་ལས་རང་མགོ་ཐོན་རོགས་བྱས་ན། བུ་དེ་བས་སྡུག་བསྔལ་དང་བྲལ་རོགས་བྱས་ན། སོ་སོ་རྣམས་ཀྱིས་དྲན་དེ་སྐྱེས་དེ་དེའི་ཚོད་བཙོང་གྱི་རེད་ད་དེ་སྙིང་རྗེ་ངོ་མ་དག་མ་རེད།

བྱེད་དགོས་གསུངས་སོ་དྲ་མིན་ང་རང་རང་གིས་ཁོའི་སྡུག་བསྔལ་དང་བྲལ་བ་བྱེད་དགོས་གསུངས་སོ་དྲ་མིན་བྱས། འོ་དེ་ལ་དེ་ནས། ལྷག་བསམ་ཞེས་དེ་ལམ་རིམ་ཆེན་མོ་ན་བློ་གྲོས་རྒྱ་མཚོས་ཞུས་པའི་མདོ། བྱང་ཆུབ་སེམས་དཔའ་བློ་གྲོས་རྒྱ་མཚོ་ལ། བཀའ་སྩལ་དུས་འོང་བཅོམ་ལྡན་འདས་ཀྱིས། དེ་ནས་དཔེར་ན། སྤུན་སྤུན་ཀྱག་མང་པོ་ཡོད་མཁན་ཕ་མ་གཉིས་ཀ་ཡོད་མཁན་བུ་ཕྲུག་བལ་ཡིད་དུ་འོང་བ་ཡག་པོ་ཞིག་བྱས་པ་ཡིན་ན་དེ་རྫབ་དོང་ནང་དུ། དོང་རིང་པོ་དེ་འདྲ་ཅིག་ནང་ཟགས་ཏེ་ཡོད་ན། ཟགས་ཏེ་ཡོད་ན་དེ་ནས་དེ་ཡི་ཨ་མ་དེ་དང་གཉེན་ཉེ་དེ་དང་སྤུན་སྤུན་ཀྱག་དེ་ཚོ་གང་དྲག་ཁོ་ག་འདྲ་རེ་ཅིག་ཡར་ཐར་རོགས་ན། སོ་སོ་རེ་མི་ཅིག་ནི་དཔེ་སེམས་ཁྲལ་ཆེན་མོ་ཞེ་པོ་ཅིག་བྱེད་ཀྱི་རེད། སེམས་ཁྲལ་ཆེན་མོ་ཞེ་པོ་ཅིག་བྱེད་ཀྱི་རེད་མ་གཏོགས་ཅེས་པ་དེ་ལོང་ས་ཡར་འཐེན་གྱི་མ་རེད། ད་དེ་ཡི་ཕ་དེ་ཡིན་ན་ནི། ག་འདྲ་ཅིག་དཔེ་སྡུག་བསྔལ་མྱོང་དགོས་བྱུང་སོང་ན། ད་ག་རང་དཔེ་ཐེ་ཚོམ་མེད་པ་བྱས་ནས་དེ་ནང་མར་མཆོངས་བྱས་ནས་ཡར་འཐེན་གྱི་རེད།

དེ་ལྟར་འགྱུར་བ་བདག་གིར་བྱ་དགོས་སོ། དེ་ཡི་རྒྱུ་མཚན་ཚེ་འདིའི་མ་རྒན་གྱི། དེ་འདྲའི་སྡུག་བསྔལ་བདག་གིས་སེལ་དགོས་བཞིན། སེམས་ཅན་ཀུན་གྱིའང་སྡུག་བསྔལ་སེལ་བ་དང་བདེ་བ་སྒྲུབ་པ་བདག་གིར་བྱ་དགོས་ཏེ། སེམས་ཅན་ངོས་ནས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ནི་མཉམ་གྱུར་ན། རང་གི་ངོས་ནས་དྲིན་གྱིས་བསྐྱངས་པ་དང་མ་འགྱུར་བ་ཡང་སྡུག་བསྔལ་མ་འགྱུར་བ་ཡང་ཐམས་ཅད་མཚུངས་ཕྱིར་རོ། དེས་ན་འགྲོ་བ་དེ་དག་མ་ལུས་པ་སྲིད་དང་ཞི་བའི་རྒུད་པ་ཐམས་ཅད་ལས་བསྒྲལ་ནས་ཀུན་མཁྱེན་གོ་འཕང་ཐོབ་པ་རུ་སྡོམ་པ་རུ་རུ་འགོད་པའི་ཁུར་ཆེན་བདག་གིས་འཁྱེར་བར་བྱ། ཨོ་ཁུར་ཆེན་པོ་འཁྱེར་འཁྱེར་དེ་ལ་ནི་ལྷག་བསམ་ཟེར། ལྷག་བསམ་ཟེར་དུས་དོན་དེ་ཁུར་དེ་འཁྱེར་དེ་རེད། སེམས་བསྐྱེད་སྒོམ་ཚུལ་ནི། འོ་ན་བདག་ནི། ལས་ངན་གཞན་དབང་གིས། གར་སྐྱེའི་གདེང་ཡང་མེད་ན་སེམས་ཅན་གཞན། སྲིད་ལས་བསྒྲལ་ནས་བླ་མེད་བྱང་ཆུབ་ལ། འགོད་པའི་ཁུར་ཆེན་ཇི་ལྟར་འཁྱེར་སྙམ་ན། ད་ང་ཚོ་ལ་དེ་ལྟ་བུའི་སེམས་ཅན་ཐམས་ཅད་སྡུག་བསྔལ་དང་བྲལ་བ་དང་བདེ་བ་ཐམས་ཅད་དུ་འགྲུབ་པར་ཁུར་འཁྱེར་དགོས་ཏེ་རང་ལ་དབང་བསྒྱུར་ནས་ཡོད་མ་རེད་པ། སོ་སོ་རང་སྐྱེས་སོ་སོ་རང་གི་བདེན་འཚོལ་མི་སྐྱེ། དགའ་བ་འགྲོ་དྲུག་ཡ་ཧ་མུ་ཁུ་སྐྱེ།